ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་རེས་གཟའ་ཉི་མའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ཞི་བདེ་སྨོན་ལམ་གྱི་ཚོགས་མགོན་དུ་ཆིབས་བསྒྱུར་མཛད་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་ལ་གསར་གཏོད་ཀྱི་རྣམ་པ་ལྡན་པའི་བྱེད་སྒོ་སྣ་ཚོགས་སྤེལ་ཐུབ་ཆེད་ཟབ་སྦྱོང་ཕུལ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་རྡ་སའི་སྙན་སྡེབ་ཀྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། འཛམ་གླིང་ཞི་བདེའི་སྨོན་ལམ་གྱི་ཚོགས་མགོན་དུ་ཆིབས་བསྒྱུར་མཛད་པ་སོགས་ཀྱི་གནས་ཚུལ་ཞིག་གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། གོང་ས་མཆོག་འཛམ་གླིང་ཞི་བདེའི་སྨོན་ལམ་ཚོགས་མགོན་དུ་ཆིབས་བསྒྱུར་མཛད་པ། ན་མོ་དཱ་ས་བྷ་ག་བ་ཏོ། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉིས་རྩ་གསུམ་ཉིན་གྱི་ཞོགས་པ། གནས་མཆོག་རྡོ་རྗེ་གདན་བྱང་ཆུབ་མཆོད་རྟེན་ཆེན་མོའི་སྐུ་མདུན་དུ་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ནང། ལྷན་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་མཛད་དེ། བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་སོ་སོས་ལག་ལེན་བསྐྱལ་ཏེ། སེམས་རྒྱུད་འདུལ་ཐབས་བྱེད་པ་ཡིན་ན་སེམས་ལ་ཞི་བདེ་ཡི། རིམ་པས་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུ་ཡིན་པའི་བཀའ་སྩལ་གནང་སོང། གང་ལྟར་བཅོམ་ལྡན་འདས་ཁོ་རང་གིས་གསུངས་བཞག་པ་དེ་དེ་ང་རང་ཚོས་ལག་ལེན་བསྐྱལ་ནས། ཨ་ནི་སེམས་མ་དུལ་བ་དེ་དུལ་བར་བྱེད། མ་ཞི་བ་དེ་ཞི་བར་བྱེད། དེ་འདྲ་བྱས་ཀྱི་ཨ་ནི། རང་ཉིད་ཀྱི་ད་བདག་ཉིད་བདག་གི་མགོན་ཟེར་ལབ་པ་ནང་བཞིན་ཨ་ནི་དེ་འདྲའི་གི་བསམ་བློ་བཏང་ཡོང་དུས་དེ་ང་རང་རང་གི་ཉམས་མྱོང་གི་ཐོག་ནས་ད་ལོ་མང་པོ་ཞིག་འདུག་བསམ་བློ་བཏང་ཡོང་དུས་སེམས་ལ་ཆགས་སྡང་སྐྱེ་ཡ་དེ་ཧ་ལམ་མེད་པ་ཆགས་བསྡད་པ་སོགས་ཅིག་གི་ང་རང་རང་གི་ཉམས་མྱོང་གི་ཐོག་ནས་ཡོང་བསྡད་ཡོད།

ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་གསུངས་པ་ནང་བཞིན། ཐེངས་འདིའི་འཛམ་གླིང་ཞི་བདེའི་སྨོན་ལམ་གྱི་ལྷན་འཛོམས་ཀྱི་སྟེང་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང། སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་དང། གཞན་ཡང་ཤྲི་ལང་ཀ་དང་ཐའི་ལེན་གྱི་བླ་ཆེན་རྣམ་པས་དབུས་པའི། ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་བླ་མ་དང་མཁས་དབང། དེ་བཞིན་དགེ་བཙུན་དང་སྐྱ་བོ་ཕོ་མོ་རྒྱལ་ཁབ་འདྲ་མིན་སུམ་ཅུ་སོ་གསུམ་ནས། ཚོགས་ཞུགས་པ་ཞལ་གྲངས་ཉིས་སྟོང་བརྒལ་བ་ཞིག་ལྷན་ཞུགས་ཀྱིས་སྨོན་ལམ་ཚོགས་འདོན་གནང་བའི་འདུ་འཛོམས་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང། མགོན་པོ་གང་ཉིད་ལ་སྐྱབས་རྗེ་ཡོངས་འཛིན་རྣམ་པའི་བཀའ་དྲིན་ལ་བརྟེན་ནས་སློབ་ཁྲིད་གནང་སྟེ། ཉམས་མྱོང་གི་ཐོག་ནས་མིག་སྟོང་ལ་སེམས་ཀྱི་སྟོང་ཉིད་ཀྱི་ལྟ་བས་སེམས་འགུལ་ཐེབས་པ་ཞིག་བྱུང་ཞིང་དེ་ལྟ་བུའི་སྟོང་ཉིད་ཀྱི་ལྟ་བ་དེ་ཐབས་བྱང་ཆུབ་ཀྱི་སེམས་ཟིན་པ་ཡིན་ན་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པའི་རྒྱུར་འགྱུར་རྒྱུ་ཡིན་པར་བརྟེན་མགོན་པོ་གང་ཉིད་ཀྱིས་གཙོ་བོ་བྱང་ཆུབ་ཀྱི་སེམས་དང

རྣམ་མཁྱེན་གྱི་རྒྱལ་བའི་གོ་འཕང་ཐོབ་ཡག་གི་ང་རང་ཚོས་ནམ་རྒྱུན་ཤེས་རབ་སྙིང་པོ་བཏོན་ནས་ཚིག་དེ་བཏོན་པ་ནང་བཞིན་དོན་སྒོམ་པའི་ཐོག་ནས་སོ་སོའི་སེམས་རྒྱུད་དེ་ག་ལེ་ག་ལེ་ལ་བབས་པ་དང་འགྱུར་བ་ཕྱིན་ནས་མཐར་ཨེ་ནི་ཨ། འཕོ་ན་ཨ་འདྲ་ཆགས་བཞག་ན་ད་ག་རེ་ཡང་ཁ་སོག་རེ་ཕུ་གེ་ཨ། ཅིག་ཕྱིན་ཅི་ལོག་གི་རྟོག་པ་བོད་ཆེན་མ་རེད་ད་ངས་སྟོང་ཉིད་ཀྱི་ལྟ་བ་གོ་རྟོགས་ཀྱི་ཉམས་ལེན་ཡོད་རེད་མྱོང་ང་ཡི་ཡོད་ཨ་ནི་བྱང་ཆུབ་སེམས་དེ་ཡ་ད་ག་ནང་བཞིན་གྱི་ཉམས་མྱོང་ཡོད་ཉིན་རེ་བཞིན་དུ་ཞོགས་ཁ་ཡར་ལངས་མ་ཐག་བྱང་ཆུབ་སེམས་གཙོ་བོ་སྒོམ་གི་ཡོད་དེ་ཡིས་སེམས་ལ་ཡ་གུ་ཀྱོག་ཞིབ་ཞིག་ཐིག་ཐུག་བ་ས་དེ་འདྲ་ཡིན་དུས་ཙ་ན་སངས་རྒྱས་པའི་ཆོས་ཟེར་མཁན་དེ། ཁོ་བསམ་བློ་བཏང་ནས་འདུག་བྱས་ཡོད་དུས་ཁོ་ཁ་ཡོད་ལག་ཡོད་ཀྱི་སེམས་ལ་ཡང་འགྱུར་བ་དེ་ཡང་བྱེད་ཀྱི།
དེ་མིན་མགོན་པོ་གང་ཉིད་ཀྱིས་བཀའ་སྩལ་བའི་ནང་བཅོམ་ལྡན་འདས་ལ་དད་པ་བྱེད་པ་ཙམ་གྱིས་མི་ཆོག་པར། གཙོ་བོ་རྒྱལ་བའི་བཀའ་བསྟན་ལ་སློབ་སྦྱོང་གིས་བསམ་བློ་བཏང་བ་ཡིན་ན། སེམས་འགུལ་ཐེབས་རྒྱུ་ཡིན་པའི་བཀའ་སྩལ་གནང་སོང། བཅོམ་ལྡན་འདས་ལ་དད་པ་བྱེད་དགོས་དད་པ་བྱེད་པ་བྱེད་དགོས་མ་ཡིན་པ།

འགྲིག་ཡ་མི་འདུག་བ། ད་རེས་འཛམ་གླིང་ཞི་བདེ་ཆེད་སྨོན་ལམ་ཚོགས་འདོན་གནང་བའི་ལྷན་འཛོམས་དེའི་ནང། རྒྱ་གར་དང་ཤྲི་ལངྐ་དེ་བཞིན་ཐའི་ལེན་དང་འབར་མ། གཞན་ཡང་བཱང་ལ་དེཤ་སོགས་རྒྱལ་ཁབ་འདྲ་མིན་ཁག་བཅུ་གཅིག་ཙམ་ཞིག་གི་སྐད་ཀྱི་ཐོག་དགེ་འདུན་པའི་འཐུས་མི་རྣམ་པས་སྨོན་ལམ་ཚོགས་འདོན་གནང་སོང་ལ། ད་ལམ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྨོན་ལམ་གྱི་ཚོགས་མགོན་དུ་ཆིབས་བསྒྱུར་གནང་སྐབས་ཕེབས་ལམ་གཡས་གཡོན་དུ་ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས་མགོན་པོ་གང་ཉིད་ཀྱི་གསེར་ཞལ་མཇལ་རྒྱུར་འཚང་ཁ་ཤིག་ཤིག་ངང་ཕེབས་གནང་འདུག་མཛད་འཆར་ལྟར་ན་འདི་ཚེས་ཉི་ཤུ་རྩ་ལྔ་ནས་དབུ་འཛུགས་ཀྱིས་ཉི་ཤུ་རྩ་བདུན་བར། རྒྱ་རིགས་དད་ལྡན་གྲྭ་བཙུན་རྣམས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་བཀའ་དྲིན་ཆེ་གནང་མཛད་ཀྱི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

ཨ་མི་རི་ཀའི་གཞུང་གིས་རྒྱལ་སྤྱིའི་དུས་བཀག་བསྐྱར་ཞིབ་ཀྱི་ལམ་ལུགས་ལ་ཡིད་ཆེས་ཆེན་པོ་གནང་གི་ཡོད་པ་དང་དེ་ནི་འཛམ་གླིང་ས་ཕྱོགས་གང་སར་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་བྱ་ཡུལ་མཚུངས་པ་མེད་པ་ཞིག་ཡིན། ང་ཚོས་རྒྱ་ནག་ཚུད་པའི་བསྐྱར་ཞིབ་གནང་ཡུལ་རྒྱལ་ཁབ་ཡོངས་ལ་རང་རྐྱ་འཕེར་བའི་སྔ་འདོན་དྲི་བ་དང་དོན་སྙིང་ལྡན་པའི་རྒྱབ་གཉེར་གནང་རྒྱུའི་ལས་དོན་གནང་བཞིན་ཡོད། ཨ་མི་རི་ཀས་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བོད་མིས་མྱོང་བཞིན་པའི་གདུག་རྩུབ་ཅན་གྱི་སྲིད་བྱུས་མཚམས་འཇོག་ཡོང་ཐབས་ཐད། རྒྱ་ནག་གཞུང་གིས་རྒྱལ་སྤྱིའི་ནང་ཐུན་མོང་མ་ཡིན་པའི་གདུག་རྩུབ་བྱ་སྤྱོད་རྣམས་ཐེར་འདོན་བྱ་རྒྱུ་ཡིན་ཞེས་ལན་འདེབས་གནང་འདུག། ད་དུང་ཨ་མི་རི་ཀའི་ཕྱོགས་ནས་བོད་ནང་བོད་མིའི་ཐོག་ལ་རྒྱ་ནག་གཞུང་གིས་འཛིན་པའི་གདུག་རྩུབ་ཅན་གྱི་སྲིད་བྱུས་དང་བོད་མིའི་རིག་གཞུང་དང་ཆོས་ལུགས་ངོ་བོ་རྡུང་རྡེག་གཏོང་བའི་བྱ་སྤྱོད་ལ་མཐའ་གཅིག་ཏུ་བློ་འཚབ་ཡོད། དེ་བཞིན་བོད་ནང་དུ་བོད་མི་གང་བྱུང་འཛིན་བཟུང་དང་དོ་དམ་བྱེད་པ། དྲ་རྒྱ་དམ་དྲག་བྱེད་པ། རང་དབང་གི་བྱེད་སྒོར་བཀག་འགོག་བྱེད་པ། སྨྲ་བརྗོད་རང་དབང་དང་བོད་མིའི་ཆོས་དད་དང་དད་མོས་ཞི་བའི་འདུ་འཛོམས་སོགས་ཀྱི་ཐོག་ལ་རྡུང་རྡེག་བཏང་བ་སོགས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་བཏང་བའི་བྱ་སྤྱོད་ཐད་ལ་དུས་རྒྱུན་ནས་བློ་འཚབ་ཆེན་པོ་ཡོད། ལྷག་དོན་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཞུང་གིས་བོད་ནང་དུ་བོད་ཕྲུག་ས་ཡ་གཅིག་ལ་རྒྱ་ནག་གཞུང་གིས་གཉེར་བའི་བཅའ་སྡོད་སློབ་གྲྭར་བཅུག་པའི་བྱ་སྤྱོད་དང། བོད་མིའི་ཟུངས་ཁྲག་ནས DNAའམ་རིགས་ཀྱི་རྫས་བསྡུ་རུབ་བྱེད་པ། གཞན་ཡང་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་གཙོས་པའི་བོད་མིའི་བླ་སྤྲུལ་ངོས་འཛིན་བྱེད་ཕྱོགས་ལ་ཐེ་ཇུས་བྱེད་ཐབས་བྱེད་པའི་བྱ་སྤྱོད་ཐོག་ལ་དོ་སྣང་ཆེན་པོ་གནང་བཞིན་ཡོད་པའི་སྐོར་གསུངས་འདུག་ད་དུང་རྒྱ་ནག་གཞུང་གིས་བོད་ཙམ་མ་ཡིན་པར་ཤིན་ཅང་ནང་དུ་མི་རིགས་རྩ་མེད་དང་འགྲོ་བ་མིའི་བདེ་དོན་བརྩི་མེད་རྡོག་རོལ་གཏོང་བ་དེ་བཞིན་ཧོང་ཀོང་ནང་ལ་ཡང་འགྲོ་བ་མིའི་ཐོབ་ཐང་སོགས་གཞི་རྩའི་ཐོབ་ཐང་ཐོག་ལ་རྡུང་རྡེག་གཏོང་བཞིན་ཡོད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནི་ཆེད་དུ་གྲངས་ཉུང་མི་རིགས་རྣམས་རྒྱ་ནག་ཅན་དུ་འགྱུར་ཐབས་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་དང་རྒྱ་ནག་ནང་གི་ཆོས་ལུགས་ཉམས་ལེན་བྱེད་མཁན་རྣམས་ནི་རྒྱ་ནག་ཅན་དུ་འགྱུར་ཐབས་བྱེད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འབད་བརྩོན་ཆ་ཤས་ཤིག་རེད། ཉེ་ཆར་ཕྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གཞུང་གིས་གཉེར་བའི་བཅའ་སྡོད་སློབ་གྲྭའི་ནང་བོད་ནང་གི་བོད་ཕྲུག་ས་ཡ་གཅིག་ལྷག་བཅུག་པའི་བྱ་སྤྱོད་ལ་ཐེ་བྱུས་ཡོད་མཁན་གྱི་རྒྱ་ནག་དཔོན་རིགས་ཨ་མི་རི་ཀར་ཡོང་རྒྱུར་མཐོང་མཆན visa དམ་དྲག་བྱས་ཡོད། ད་དུང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་རྣམས་བཙན་ཤེད་ཀྱིས་བཅའ་སྡོད་སློབ་གྲྭར་འཇུག་སྟེ་རྒྱ་མི་རིགས་དང་གཅིག་མཚུངས་བཟོ་ཐབས་ཀྱི་སྲིད་བྱུས་ལག་བསྟར་བྱེད་པའི་བྱ་སྤྱོད་སོགས་ཐོག་ལ་སྐབས་བབ་ཀྱིས་མུ་མཐུད་བྱ་ཐབས་འཛིན་རྒྱུའི་དགོངས་བཞེས་གནང་མུས་ཡིན། འོན་ཀྱང་མ་འོངས་པའི་གནང་ཕྱོགས་སྔོན་ཚུད་ནས་གསུང་ཐུབ་རྒྱུ་མིན་ལུགས་གསུངས་བཞག། ཕྱི་ལོ་ཉིས་སྟོང་ཉི་ཤུ་ལྔ་ལོའི་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་གསལ་བསྒྲགས་གནང་བཞག། དེ་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཤེས་ཡོན་དང་རིག་གཞུང་སྡེ་ཚན་ནས་གསལ་བསྒྲགས་གནང་བའི་ནང། ཨ་རིའི་བོད་མིའི་སློབ་ཡོན་ལས་གཞི་དེ་བཞིན་བོད་ཀྱི་ཐེབས་རྩ་ཁང་བརྒྱུད་ནས་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་ནས་མི་འགྲོ་དྲག་འདེམས་དང་སློབ་ཡོན་གནང་གི་ཡོད་འདུག་ལ། རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁང་དང། བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནང་དུ་ཡོད་པའི་ཨ་རིའི་གཞུང་ཚབ་ཁང་གཉིས་ནས་རྒྱ་གར་ནས་སློབ་ཕྲུག་དྲུག་དང་བལ་ཡུལ་ནས་སློབ་ཕྲུག་གཅིག་འདེམས་སྒྲུག་གནང་རྒྱུ་ཡིན་འདུག། དེ་ཡང་ཀམ་པུ་ཊར་ཚན་རིག་དང་གསར་འགོད་པ། ཤེས་ཡོན། ཁོར་ཡུག། རྒྱལ་སྤྱིའི་ཁྲིམས། སྤྱི་ཚོགས་འཕྲོད་བསྟེན་དང་དཔེ་མཛོད་དོ་དམ་པ། བསམ་བློའི་ཚན་རིག་དང་དཔལ་འབྱོར་རིག་པ། ཚོང་ལས་འཛིན་སྐྱོང་རིག་པ་སོགས་ལོ་གཉིས་ཀྱི་ཨེམ་ཨེ་ཏེ། གཙུག་ལག་རམ་འབྱམས་པའི་སློབ་ཡོན་ཆེད་སྙན་ཞུ་ཕུལ་མི་རྣམས་རྒྱ་གར་དང་བལ་ཡུལ་ནང་གཏན་སྡོད་བྱེད་མཁན་བོད་མི་སྐྱབས་བཅོལ་བ་ཞིག་ཡིན་དགོས་པ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་གོང་སྙན་ཞུ་དུས་ཐོག་འབྲེལ་ཡོད་ལ་ཕུལ་ཚར་བ་དགོས་འདུག་འོས་འདེམས་བྱ་ཕྱོགས་ནི་འོས་མི་རྣམས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་དགུ་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ཉིན་ནམ་དེའི་གོང་དུ་སྐྱེས་པའི་སྐྱེས་ལོ་སྐྱེས་ཚེས་ཀྱི་ལག་འཁྱེར་གྱི་ངོ་བཤུས་འབུལ་དགོས་པ་དང། འཛིན་རིམ་བཅུ་གཉིས་ཐོན་པའི་རྗེས་ཉུང་མཐར་ལོ་བཞིའི་རིང་མཐོ་རིམ་སློབ་སྦྱོང་བྱས་ནས་ཉུང་མཐར་བརྒྱ་ཆ་ལྔ་བཅུ་ང་ལྔ་ལོན་པ་ཞིག་དགོས་འདུག་དེ་མིན་ཆ་རྐྱེན་གཞན་ཁག་ཅིག་ཚང་དགོས་འདུག་པ་ཞིབ་གསལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་བཞག་ཡང་སྙན་ཞུ་མཉམ་དུ་རང་ཉིད་ཀྱི་འདྲ་པར་ངོ་བཤུས་རེ་དང། ལོ་རྒྱུས་སྙིང་བསྡུས་དེ་བཞིན་སློབ་ཡོན་ཆེད་སྙན་ཞུ་ཕུལ་དགོས་དོན་དང་དེས་སྤྱི་ཚོགས་ལ་ཕན་ཐོགས་ཇི་ཡོང་སོགས་ཀྱི་སྐོར་དཔྱད་རྩོམ་རེ། དེ་བཞིན་ཕྱི་སྐྱོད་ལག་འཁྱེར་ཞུ་ཆེད ICའམ་ཡང་ན་ལག་འཁྱེར་གཞན་དང་ཁུངས་ལྡན་བོད་མི་སྐྱབས་བཅོལ་བ་ཡིན་པ་སྟོན་ཆེད་ལག་དེབ་ལྗང་ཁུ་དང RC བཅས་ཀྱི་ངོ་བཤུས་དགོས་འདུག་ཡང་སློབ་ཚན་འདེམས་ཕྱོགས་དང་སྙན་ཞུ་ཕུལ་ཕྱོགས་སོགས་ཞིབ་གསལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་འདུག་ན་ཐུགས་ཞིབ་གནང་རྒྱུ་དེ་གལ་ཆེན་པོ་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་ནག་གི་བཙོན་ཁང་ནང་དུ་ཡོད་པའི་བོད་ཀྱི་ཆབ་སྲིད་ཀྱི་བཙོན་པ་དོན་རྒྱས་ལགས་ནི་འབྲི་རུ་རྫོང་གི་བཙོན་ཁང་ནང་ནད་སྣ་དྲག་པོའི་ནང་ལྷུང་ནས་གནས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པས་བཏོན་པའི་སྙན་ཐོའི་ནང་འཁོད་འདུག། དེ་ཡང་ཆབ་སྲིད་བཙོན་པ་དོན་རྒྱས་ལགས་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོང་དང་བོད་མི་གཞན་ཉི་ཤུ་རྩ་དགུ་ཡིས་འབྲི་རུ་རྫོང་གི་གཏེར་ལས་སྐོར་གྱི་གསང་བ་བཙན་བྱོལ་དུ་ཡོད་པའི་བོད་མིར་གསང་བ་ཕྱི་གྱར་བྱས་པའི་ཉེས་འཛུགས་འོག་ལོ་དེའི་ཕྱི་ཟླ་བཞི་པའི་ནང་ལ་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། ལོ་ན་ལྔ་བཅུ་ལ་སོན་པའི་དོན་རྒྱས་ལགས་ནི་ཚོང་པ་དང། རྒྱུན་དུ་ཁོར་ཡུག་ཐོག་ཐུགས་ཁུར་ཆེན་པོ་བཞེས་མཁན་ཞིག་ཡིན་འདུག་ཁོང་འཛིན་བཟུང་བྱས་པའི་རྗེས། རྒྱུན་རིང་ཁོང་གི་གནས་སྟངས་སྐོར་གང་ཡང་ཤེས་རྟོགས་མེད་པར་གྱུར་ཡོད་པ་དང། ཁོང་ལ་བཙོན་ཁང་ནང་མནར་གཅོད་དང་ཉེས་རྡུང་ཚད་མེད་བཏང་བར་བརྟེན་ནས་ནད་སྣ་དྲག་པོའི་ནང་ལྷུང་ཡོད་འདུག། རྒྱ་ནག་དམར་པོའི་གཞུང་གིས་དོན་རྒྱས་ལགས་སུ་ད་བར་ཁྲིམས་བཤེར་དེ་འདྲ་གང་ཡང་མ་བྱས་པར་ཁྲིམས་འགལ་གྱི་ཐོག་ནས་ཁོང་འབྲི་རུ་བཙོན་ཁང་ནང་ལ་བཀག་ཉར་འོག་བཞག་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོང་འཛིན་བཟུང་མ་བྱས་གོང། ཁོང་གིས་བོད་ཀྱི་ཁོར་ཡུག་གི་ཐོག་བློ་འཚབ་ཆེན་པོ་གནང་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་མང་པོ་སྤེལ་བའི་ཐོག་བོད་ཀྱི་ཁོར་ཡུག་ཐོག་བློ་འཚབ་ཆེན་པོ་ཡོད་པ་རྒྱུན་དུ་གསུང་མཁན་ཞིག་ཡིན་འདུག། དོན་རྒྱས་ལགས་ནི་ནག་ཆུ་ས་ཁུལ་གྱི་འབྲི་རུ་རྫོང་གི་བསང་ཆུ་གྲོང་ཁྱེར་གྱི་སྦྲག་ར་གྲོང་གསེབ་ནང་སྐྱེས་པ་ཞིག་ཡིན་འདུག།
རྒྱ་གར་ནང་བདུན་ཕྲག་གཅིག་ནང་གི་ཉི་མ་བཞི་ནང་ཏོག་དབྱིབས་གསར་པ་འགོས་མཁན་བརྒྱ་ཆ་ལྔ་བཅུ་ང་གཉིས་ཁྱབ་བརྡལ་ཆེ་རུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་འདུག་དེ་ཡང་རྒྱ་གར་ནང་ཁ་སྔོན་གཟའ་འཁོར་གཅིག་ནང་གི་གཟའ་ཟླ་བ་དང་ལྷག་པ་པ་སངས་ཉི་མ་བཅས་ཉིན་བཞི་ནང་ཏོག་དབྱིབས་གཉན་སྲིན་གསར་པ་འགོས་མཁན་མང་དུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་པ་མ་ཟད་རེས་གཟའ་སྤེན་པའི་ཉིན་རྒྱ་གར་འཕྲོད་བསྟེན་ལྷན་ཁང་གིས་རྒྱ་གར་ནང་ཉིན་གཅིག་ལ་ཏོག་དབྱིབས་གཉན་སྲིན་འགོས་པའི་མི་བདུན་བརྒྱ་ལྔ་བཅུ་ང་གཉིས་ཐོན་ཡོད་པའི་སྐོར་གསུངས་འདུག། ད་དུང་རེས་གཟའ་ཕུར་བུ་བར་དུ་རྒྱ་གར་ནང་དུ་ཏོག་དབྱིབས་གཉན་སྲིན་འགོས་པའི་ནད་པ་ཉི་ཤུ་རྩ་གཉིས་ལ་ཏོག་དབྱིབས་གཉན་སྲིན་རྣམ་པར་གྱུར་པ JN One ཟེར་བ་དེ་འགོས་ཡོད་པ་དང་དེ་དང་དུས་མཚུངས་ནད་པ་ཉི་ཤུ་རྩ་གཅིག་ནི་རྒྱ་གར་གྱི་གོ་བ་དང་ཀེ་ར་ལ་ས་ཁུལ་ནང་ནས་འགོས་ཁྱབ་བྱུང་ཡོད་པ་དང། འོན་ཀྱང་གོ་བ་ནང་ཁྱབ་པའི་ཏོག་དབྱིབས་གཉན་སྲིན་དེ་ནི JN One ཟེར་བའི་གཉན་སྲིན་གསར་པ་མིན་པ་དང་གཉན་སྲིན་འགོས་པའི་ནད་པ་རྣམས་དཀའ་ངལ་གང་ཡང་མེད་པའི་ཐོག་ནས་དྲག་སྐྱེད་འགྲོ་བཞིན་པའི་སྐོར་རྒྱ་གར་གཞུང་གི་གནས་ཚུལ་ཡོང་ཁུངས་ཤིག་གིས་གསུངས་འདུག། ད་དུང་རྒྱ་གར་ནང་དུ་ཉིན་གཅིག་ཁོ་ནར་ཏོག་དབྱིབས་བཅུ་དགུའི་གཉན་སྲིན་འགོས་མཁན་གྱི་མི་གྲངས་དྲུག་བརྒྱ་བཞི་བཅུ་མང་དུ་ཕྱིན་ཡོད་པ་དང་དུས་མཚུངས་ཏོག་དབྱིབས་ནད་པའི་གྲངས་ཀ་ཉིན་གཅིག་གི་གོང་ལ་ཉིས་སྟོང་དྲུག་བརྒྱ་དྲུག་ཅུ་རེ་དགུ་ནས་ཉིས་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་བར་མང་དུ་ཕྱིན་ཡོད་པའི་སྐོར་རེས་གཟའ་པ་སངས་ཉིན་རྒྱ་གར་འཕྲོད་བསྟེན་ལྷན་ཁང་ནས་གསུངས་ཡོད་པ་རེད། རྒྱ་གར་ནང་དུ་དེང་སྐབས་རྣམ་པར་འགྱུར་བའི་ཏོག་དབྱིབས་གཉན་སྲིན་གསར་པ་ཁྱབ་གདལ་འགྲོ་བའི་རྐྱེན་གྱིས་བལ་ཡུལ་གཞུང་གིས་ཁྱིམ་མཚེས་རྒྱ་གར་ནང་གི་འགོས་ནད་ཁྱབ་འཕེལ་གནས་སྟངས་ལ་དོ་སྣང་ཆེན་པོ་གནང་བཞིན་ཡོད་པའི་སྐོར་གསུངས་ཡོད་ལ། བལ་ཡུལ་ན་ད་ལྟའི་ཆར་ཏོག་དབྱིབས་འགོས་པ་གང་ཡང་ཐོན་མེད་ཀྱང་བརྟག་དཔྱད་བྱ་རྒྱུ་སོགས་པའི་སྔོན་འགོག་བྱ་ཐབས་རྣམས་ཉིན་ཤས་ནང་འགོ་འཛུགས་བྱ་རྒྱུ་ཆེ་ཤོས་རེད་འདུག་གཞན་ཡང་གསར་འགྱུར་ཐོག་ལ་གནས་ཚུལ་ཐོན་པར་གཞིགས་ན་རྒྱ་གར་ནང་རེས་གཟའ་མིག་དམར་ཉིན་ཏོག་དབྱིབས་གཉན་སྲིན་འགོས་པའི་མི་བརྒྱ་དང་བཞི་བཅུ་ཞེ་གཉིས་བྱུང་སྟེ་ཏོག་དབྱིབས་ནད་པ་ཁྱོན་གཅིག་སྟོང་དགུ་བརྒྱ་བདུན་ཅུ་བར་མང་དུ་ཕྱིན་ཡོད་པ་དང་རྒྱ་གར་གྱི་ཨུ་ཏར་པར་དེཤ་མངའ་སྡེ་ནས་ནད་པ་གཅིག་འདས་གྲོངས་ཕྱིན་ཡོད་པ་དང་མངའ་སྡེ་དེ་ནི་བལ་ཡུལ་དང་ས་མཚམས་འཁེལ་ཡོད་པའི་སྐོར་བཀོད་འདུག། ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་སླེབས་ལ་ཉེ་བའི་སྐབས་འདིར། རྒྱ་ནག་གིས་ཐའེ་ཝན་མཚོ་གླིང་ཁུལ་དྲག་པོའི་དམག་མིའི་ལས་འགུལ་སྤེལ་རྒྱུ་དེ་མང་དུ་བཏང་བཞིན་ཡིན་འདུག་དེ་ཡང་ཐའེ་པེ་ནས་རུའེ་ཊར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐའེ་ཝན་གྱི་འོས་བསྡུ་ཆེན་མོ་སླེབས་པར་བདུན་ཕྲག་གསུམ་ཙམ་ལས་མེད་ཀྱང། རྒྱ་ནག་གིས་ཚོར་བ་རྣོ་བའི་རྒྱ་མཚོའི་ས་མཚམས་ཀྱི་གཞུང་ཐིག་བརྒལ་ནས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་དོན་ལས་འགུལ་མུ་མཐུད་ནས་སྤེལ་བཞིན་ཡིན་པ་ཐའེ་ཝན་གྱིས་བཤད་འདུག་ལ། དེ་རིང་རེས་གཟའ་སྤེན་པའི་ཉིན་ཡང། རྒྱ་ནག་གི་དམག་མིའི་གནམ་གྲུ་དང་དམག་གྲུ་མང་པོས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་དོན་ལས་འགུལ་སྤེལ་ཡོད་འདུག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པར་བཤད་ནས། འདས་པའི་ལོ་བཞི་ཙམ་ནས་བཟུང་རྒྱ་ནག་གི་དམག་མིས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་སྦྱོང་བྱེད་པ་དང་སྐོར་གཡེང་བརྒྱབ་པ། མྱུལ་ཞིབ་བྱེད་པ་སོགས་འཆར་ཅན་བྱ་བཞིན་ཡིན་འདུག་ཟླ་བ་རྗེས་མར་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་གནང་གཏན་འཁེལ་ཡོད་པ་རེད། མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་མཇུག་འབྲས་སུ་རྒྱ་ནག་གིས་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱ་བཞིན་པའི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི། ལའེ་ཆིང་ཏེ་ལ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པའི་རེ་བ་ཆེན་པོ་ཡོད་འདུག་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་པར་གཞིགས་ན་རེས་གཟའ་སྤེན་པའི་ཉིན་དགུང་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་ནས་བཟུང་རྒྱ་ནག་གི་གནམ་དམག་གནམ་གྲུ། J-10། དང J-11། J-16། རྟགས་ཅན་གྱིས་ཐའེ་ཝན་གྱི་བྱང་ཕྱོགས་དང་དབུས་ཕྱོགས། དེ་བཞིན། ལྷོ་ནུབ་ཀྱི་མཁའ་དབྱིངས་སུ་སྐོར་གཡེང་བྱ་བཞིན་པ་ཤེས་རྟོགས་བྱུང་འདུག་ལ། རྒྱ་ནག་གི་གནམ་དམག་གནམ་གྲུ་བཅུ་དང་དམག་གྲུ་བཅས་ཀྱིས་རྒྱ་མཚོའི་གཞུང་འདི་བརྒལ་ནས་ཐའེ་ཝན་མཚོ་གླིང་གི་ཕྱོགས་སུ་སྐོར་གཡེང་བྱས་ཡོད་པ་དང། དེའི་ཡ་ལན་དུ། ཐའེ་ཝན་གྱིས་ཉེན་བརྡ་གཏོང་མཁན་གྱི་གནམ་དམག་གནམ་གྲུ་བཏང་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། མགོན་པོ་སྐྱིད་ལགས་གློད་གྲོལ་བཏང་ཡོད་ཀྱང་ལྷ་སར་སྡོད་དུ་མི་འཇུག་པར་བླ་བྲང་དུ་ཕྱིར་འབུད་གཏོང་རྒྱུའི་ཉེན་ཁ་ཡོད་པའི་གནས་ཚུལ་འདུག་དེ་ཡང་རྡ་རམ་ས་ལ་ནས་འདི་གའི་གསར་འགོད་པས་གནས་ཚུལ་བཏང་འབྱོར་བྱུང་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན། རྒྱ་ནག་གི་བཙོན་འོག་ནང་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་རྒྱ་ནག་གཞུང་གིས་འདས་པའི་ཉིན་གྲངས་དགུའི་རིང་བཀག་ཉར་བྱས་པའི་རྗེས་གློད་གྲོལ་བཏང་ཡོད་པ་དང། ད་ལྟའི་ཆར་བཀག་ཉར་ཁང་དུ་སློབ་གསོ་ཟེར་བ་ཞིག་བཏང་ཡོད་ཚུལ་ལས་ཁོང་གཉིས་ཀྱི་འཕྲོད་བསྟེན་གྱི་གནས་སྟངས་དང་བཀག་ཉར་ཁང་དུ་རྡུང་རྡེག་དེ་འདྲ་བཏང་ཡོད་མེད་སོགས་ཞིབ་ཕྲའི་གནས་ཚུལ་དམ་དྲག་གི་རྐྱེན་པས་ཤེས་རྟོགས་ཐུབ་ཀྱི་མེད་པའི་སྐོར་ཁོང་གཉིས་དང་འབྲེལ་བ་ཡོད་པའི་བོད་མི་གཉིས་ནས་འགྲེལ་བརྗོད་གནང་བཞག་རྒྱ་ནག་གཞུང་གིས་ཕྱི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་ཆོས་སྐྱོང་ལགས་གཉིས་གློ་བུར་དུ་བོད་ལྗོངས་མི་དམངས་ཁྲིམས་ཁང་གི་མདུན་ཐང་དུ་འཛིན་བཟུང་བྱས་པ་དང། རྗེས་སུ་ཁོང་གཉིས་ལ་སློབ་གསོ་སྤྲོད་དགོས་པའི་སྐོར་བརྗོད་ནས་བཀག་ཉར་བྱས་ཡོད་ཀྱང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་ཡོད་པ་དང། ད་ལྟའི་ཆར་མགོན་པོ་སྐྱིད་ལགས་དང་ཆོས་སྐྱོང་ལགས་གཉིས་ཀྱི་ནང་མི་ཚོས་ཁོང་གཉིས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ལྷ་ས་ནས་སྡོད་དུ་མི་འཇུག་པར་བླ་བྲང་དུ་ཕྱིར་འབུད་གཏོང་རྒྱུའི་ཉེན་ཁ་ཞིག་ཡོད་པའི་སྐོར་འཇིགས་སྣང་བྱེད་བཞིན་ཡིན་འདུག་མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་ཀྱིས་བོད་ལྗོངས་མི་དམངས་ཁྲིམས་ཁང་གི་མདུན་དུ། ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དང། ནང་མི་ཚོ་ཁོང་དང་ཐུག་འཕྲད་བྱ་རུ་བཅུག་དགོས་པ་སོགས་ཀྱི་ངོ་རྒོལ་དང་འབྲེལ་འཛིན་བཟུང་བཀག་ཉར་བྱས་ཡོད་པ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ཡོད་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ཡོད་ལུགས་སོགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད་ལགས། དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་བཅས་ཁོང་གསུམ་གྱིས་ཐེངས་མང་པོ་ཡོངས་གྲགས་ཀྱི་ངང་ཁོང་གློད་བཀྲོལ་གཏོང་དགོས་པའི་ཞུ་གཏུག་གི་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ལགས་ཡང་འཛིན་བཟུང་གིས་ལོ་དྲུག་བཙོན་འཇུག་གི་ཁྲིམས་ཐག་བཅད་མྱོང་ཡོད་པ་དང། མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ་ཐེངས་དྲུག་ཙམ་འཛིན་བཟུང་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པ་རེད།
ཐེ་ཝན་གཞུང་གིས་ཐེ་ཝན་གྱི་འོས་བསྡུའི་ཐད་བསམ་ཤོག་རྫུན་མ་བཟོ་མཁན་མི་གཅིག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་ཁྲིམས་རྟོག་པ་ཞིག་གིས་ཐེ་ཝན་གཞུང་གིས་ཐེ་ཝན་གྱི་འོས་བསྡུའི་ཐད་བསམ་ཤོག་རྫུན་མ་བཟོ་མཁན་མི་ཞིག་འཛིན་བཟུང་བྱས་པ་དང་དེ་ནི་རིང་མིན་ཕྱི་ཟླ་དང་པོའི་ནང་ཐེ་ཝན་གྱི་འོས་བསྡུ་ཆེན་མོར་ཤུགས་རྐྱེན་བཟོ་ཐབས་བྱས་པ་རེད་ཅེས་གསུངས་འདུག། དམངས་གཙོས་སྐྱོང་བའི་ཐེ་ཝན་དེ་བཞིན་རིང་མིན་ཕྱི་ཟླ་དང་པོའི་ནང་གི་ཐེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོར་རྒྱ་ནག་གཞུང་ཕྱོགས་དང་ཨ་མི་རི་ཀ་གཙོས་པའི་རྒྱལ་ཁབ་ཚོས་དོ་སྣང་ཆེན་པོ་བྱེད་བཞིན་ཡོད་པ་དེ་ནི་འོས་བསྡུ་དེའི་གྲུབ་འབྲས་ནི་ཐེ་ཝན་དང་རྒྱ་ནག་གི་མ་འོངས་པའི་འབྲེལ་ལམ་གྱི་ཁ་ཕྱོགས་ཤིག་ཆགས་རྒྱུ་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་རྒྱ་ནག་ས་ཁོངས་བདག་དབང་ཆ་ཤས་ཡིན་པ་ཤོད་པ་ལྟར་ཐེ་ཝན་གཞུང་གི་དཔོན་རིགས་ནས་རྒྱ་ནག་གཞུང་གིས་ཐེ་ཝན་འོས་བསྡུར་ཐེ་བྱུས་བྱེད་རྒྱུ་ཡིན་པའི་ཉེན་བརྡ་ཡང་སེ་གཏོང་གི་ཡོད་པ་རེད། ཐེ་ཝན་གྱི་ལྷོ་ཕྱོགས་ཀའོ་ཞུང་གྲོང་ཁྱེར་ནང་ཁྲིམས་རྟོག་པས་ཐེ་ཝན་སྲིད་འཛིན་གྱི་འོས་བསྡུའི་བསམ་ཤོག་རྫུན་མ་གསར་འགྱུར་བརྒྱུད་ལམ་ཁག་ཅིག་དང་སྤྱི་ཚོགས་དྲ་རྒྱའི་ཐོག་ཁྱབ་སྤེལ་བྱས་པའི་ཉེས་འཛུགས་ཕོག་པའི་མི་ཞིག་ལ་དྲི་རྩད་བྱས་ཏེ་དེའི་ནང་གི་རུས་མིང་སུའུ་ཟེར་བའི་ཁྱོ་ག་ཞིག་ལ། འོས་བསྡུའི་བརྒྱུད་རིམ་འགལ་འཛོལ་བྱས་པ་དང་འོས་བསྡུ་རྫུན་མ་འགོག་པའི་ཁྲིམས་ལུགས་འགལ་འཛོལ་བྱས་པའི་ཉེས་མིང་གིས་འཛིན་བཟུང་བྱས་ཡོད་པ་རེད་འདུག་འོན་ཀྱང་བསམ་ཤོག་རྫུན་མ་བཟོ་ཡུལ་གྱི་འོས་མི་དང་ཚོགས་པ་སུ་ཡིན་མིན་མིང་གསལ་བསྒྲགས་བྱས་མེད་པ་རེད་འདུག། ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་བ་ཡིན། མ་ཡ་མ་རམ་འབར་མའི་ནང་གི་རོ་ཧིན་ཇཱ་གྲངས་ཉུང་མི་རིགས་རྣམས་མི་ཚེ་གནས་བཟོད་བདེ་པོ་ཞིག་ཡོང་རྒྱུའི་རེ་བས་ཁྱིམ་མཚེས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་མཁན་བཙན་ཁྲིད་བྱེད་པ་དང་བཀྲེས་ལྟོགས་སོགས་ཀྱི་དཀའ་ངལ་ནང་ལྷུང་ཡོད་པ་རེད་འདུག། དེ་ཡང་འབར་མའི་ནང་གདུག་རྩུབ་ཆེ་བའི་རྐྱེན་གྱིས་རོ་ཧིན་ཇཱ་གྲངས་ཉུང་མི་རིགས་རྣམས་མི་ཚེ་གནས་བཟོད་བདེ་པོ་ཞིག་ཡོང་བའི་རེ་བས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་བཞིན་ཡོད་ཀྱང་ཁོང་ཚོ་མང་ཆེ་བ་ཉེན་ཁ་ཆེ་བའི་རྒྱ་མཚོ་བགྲོད་དགོས་པ་དང་བཀྲེས་ལྟོགས་ཀྱི་དཀའ་ངལ། བཙན་ཁྲིད་ཤོག་ཁག་གི་གདུག་རྩུབ་ཀྱི་དཀའ་ངལ་མྱོང་དགོས་པའི་ཉེན་ཁ་འཕྲད་བཞིན་ཡོད་པ་རེད་འདུག་བང་ལ་དེ་ཤི་ནང་སྐྱབས་བཅོལ་གྱི་སྡོད་སྒར་བཅུ་གྲངས་ཤིག་ཡོད་པ་ལས། བང་ལ་དེ་ཤི་ཡི་ལྷོ་ཤར་ཁུལ་གྱི་འཕྲལ་སེལ་སྐྱབས་བཅོལ་བའི་སྡོད་སྒར་དུ་ཡོད་པའི་མིག་མཆི་མས་ཁེངས་པའི་ལོ་ཉི་ཤུ་རྩ་བདུན་ཡིན་པའི་ཕྲུ་གུ་གཉིས་ཀྱི་ཨ་མ་རོ་ཧིན་ཇཱ་བུད་མེད་ཞིག་གིས་ཁོང་གི་ཕྲུ་གུ་གཉིས་དང་ནང་མིར་ཁ་ལག་སྟེར་རྒྱུ་མེད་པའི་དཀའ་ངལ་འགྲེལ་བརྗོད་བྱས་ཡོད་པ་མ་ཟད་རོགས་པ་ཚོས་ངའི་ཕྲུ་གུའི་མདུན་ལ་ཟས་ཟས་པའི་སྐབས་ཕྲུ་གུ་གཉིས་ཀྱིས་ངུ་བཞིན་ཡོད་པ་དང་ངས་ཕྲུ་གུ་གཉིས་ངུས་པར་བཟོད་ཐབས་མེད་པར་ང་རང་ཉིན་མཚན་མེད་པར་མིག་ཆུ་བཏོན་ནས་སྡོད་རྒྱུ་ལས་བྱེད་ཐབས་མི་འདུག་ཅེས་ཧྥེན་གསར་འགོད་པར་འགྲེལ་བརྗོད་བྱས་ཡོད་པ་རེད། ཁོང་ནི་ཉིས་སྟོང་བཅུ་བདུན་ལོར་འབར་མ་ནས་བྲོས་བྱོལ་དུ་ཡོང་ནས་སྐྱབས་བཅོལ་བའི་སྡོད་སྒར་དེར་སླེབས་པ་ཞིག་ཡིན་པ་དང་སྐྱབས་བཅོལ་བའི་སྡོད་སྒར་དེར་མཉམ་འབྲེལ་རྒྱལ་ཚོགས་ཀྱི་དགོས་མཁོའི་རོགས་རམ་མཁོ་འདོན་མི་ལྡང་བའི་རྐྱེན་གྱིས་སྐྱབས་བཅོལ་བ་ཚོ་ཟ་རྒྱུ་མེད་པར་གནས་ཡོད་པ་རེད་འདུག་བང་ལ་དེ་ཤི་ནང་རྒྱལ་ཁབ་མེད་པའི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་གནས་སྡོད་བྱེད་བཞིན་པ་དང་དེའི་ནང་ནས་གཙོ་བོ་ཁ་ཆེ་གྲངས་ཉུང་མི་རིགས་ཡིན་ཞིང་མང་ཆེ་བ་ནི་ལོ་དྲུག་གོང་ནས་འབར་མའི་དམག་དཔུང་གིས་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱས་པའི་རྐྱེན་གྱིས་བང་ལ་དེ་ཤི་ནང་བྲོས་བྱོལ་དུ་ཡོང་བ་ཡིན་ན་ཡང། སྐྱབས་བཅོལ་བའི་སྡོད་ཁང་བཅུ་ཕྲག་དེ་དག་ནང་གྱེན་ལོག་ཤོག་ཁག་གི་འཐབ་འཁྲུག་གི་གཡུལ་ས་ཞིག་ཏུ་འགྱུར་བཞིན་པ་བརྟེན་ནས་སྐྱབས་བཅོལ་གྱི་སྡོད་ཁང་དེ་དག་ནས་རོ་ཧིན་ཇཱ་བརྒྱ་གྲངས་སླར་ཡང་ཨིན་རྡོ་ནི་ཤི་ཡ་དང་མཱ་ལེ་ཤི་ཡའི་ནང་བྲོས་བྱོལ་དུ་འགྲོ་བཞིན་ཡོད་པ་རེད་འདུག། ཉི་ཧོང་གི་བློན་ཆེན་ལྷན་ཚོགས་ནས་དམག་དོན་སྔོན་རྩིས་བརྒྱ་ཆ་བཅུ་དྲུག་སྤར་ཆ་གནང་རྒྱུར་མོས་མཐུན་གནང་ཡོད་པ་དང། ལོ་རྗེས་མ་ནས་བཟུང་ཉི་ཧོང་གིས་དམག་ཆེན་གཉིས་པའི་རྗེས་སུ་བཀག་འགོག་གནང་བའི་ཚབས་ཆེའི་གོ་མཚོན་ཉོ་ཚོང་བྱ་རྒྱུ་ལྷོད་དུ་བཏང་ནས་ཉི་ཧོང་རང་ཉིད་སྲུང་སྐྱོབ་ཞེས་པའི་རྩ་འཛིན་ལ་འགྱུར་བ་བཏང་ནས་རྒྱ་ནག་དང་བྱང་ཀོ་རི་ཡ་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་དེ་འདྲ་འགྲེམས་འཇོག་བྱ་རྒྱུ་ཡིན་འདུག་དེ་ཡང་ཀྲོག་ཀྱོ་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཉི་ཧོང་གི་དམག་མིས་མཐུན་ཕྱོགས་རྒྱལ་ཁབ་ཀྱི་དམག་མི་དང་ལྷན་དུ་དམག་སྦྱོང་བྱ་རྒྱུ་དེ་མང་དུ་བཏང་ནས་བཙན་ཤེད་ཀྱི་དམག་དོན་ཐོག་ཤུགས་མང་ཙམ་རྒྱག་རྒྱུ་ཡིན་འདུག་ཉི་ཧོང་གིས་བདེ་སྲུང་འཐབ་ཇུས་གསར་པ་དེ་བཞིན་ལོ་གཅིག་ཙམ་གྱི་གོང་ལ་གཏན་འབེབས་གནང་བའི་ནང། སྲིད་བློན། Fumio Kishida། ཡིས་དབུ་ཁྲིད་པའི་སྲིད་གཞུང་གིས། ཉི་ཧོང་གིས་བཟོས་པའི་གོ་མཚོན་དང་ཆ་ཤས་རྣམས་ཕྱིར་ཚོང་བྱ་རྒྱུར་ཆོག་མཆན་གནང་ཡོད་པ་དང། དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་གོ་མཚོན་ཕྱིར་ཚོང་བྱ་རྒྱུར་བཀག་འགོག་རྩ་འཛིན་གྱི་ཐོག་བསྐྱར་ཞིབ་ཆེན་མོ་ཞིག་གནང་བའི་རྗེས་ད་ལན་ཐེངས་དང་པོ་ཡིན་པ་རེད། སྲིད་བློན་ཀི་ཤི་ད་མཆོག་གིས་གསར་འགོད་ལྷན་ཚོགས་སུ། ང་ཚོས་ཁྲིམས་དང་མཐུན་པའི་ཐོག་ནས་གོ་མཚོན་ཕྱིར་ཚོང་བྱ་རྒྱུའི་སྲིད་ཇུས་དེས། རང་དབང་སྲུང་སྐྱོབ་དང་རྒྱལ་སྤྱིའི་ངོས་ནས་གོ་མཚོན་བཀའ་མངགས་གནང་མཁན་རྣམས་ལ་གུ་ཡངས་ཡོང་བའི་རེ་བ་ཡོད། འོན་ཀྱང་ང་ཚོའི་ཞི་མཐུན་རིང་ལུགས་ཀྱི་རྩ་འཛིན་ལ་འགྱུར་བ་གང་ཡང་མེད་ཅེས་གསུངས་བཞག་ཉི་ཧོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་བར་དམག་དོན་གྱི་ཐོག་ལ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་སུམ་བརྒྱ་ཙམ་གཏང་རྒྱུ་ཡིན་པ་དང།

དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་པའི་སློབ་གྲྭ་རྒན་བདག་ཚོས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པ་ལྡན་པའི་བྱེད་སྒོ་སྣ་ཚོགས་སྤེལ་རྒྱུ་དང་སློབ་ཕྲུག་ཚོ་བསམ་ཤེས་ཐུབ་པ་བཅས་ལ་དམིགས་ཏེ་རྒྱ་གར་དང་བལ་ཡུལ་ནང་གི་བོད་པའི་སློབ་གྲྭ་ཁག་རྒན་བདག་ཚོ་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་གནང་བཞིན་པའི་སྐོར་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་པའི་གནས་ཚུལ་འདི་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བཀོད་སྒྲིག་གནང་སྟེ་རྒྱ་གར་དང་བལ་ཡུལ་ནང་གི་བཙན་བྱོལ་བོད་མི་གི་གཏན་ཉིན་སློབ་གྲྭ་ཁག་བཅུ་དྲུག་གི་ཁོངས་ནས། རྒན་བདག་སློབ་ཕྲུག་བཞི་བཅུ་ཞེ་བཞི་དང་སྣེ་ཁྲིད་དགེ་རྒན་བཅུ་དྲུག་བཅས་ལ་བཞུགས་སྒར་ཉེ་འཁྲིས་ས་རཱ་མཐོ་སློབ་ཏུ། སྤྱི་ཟླ་བཅུ་གཉིས་པའི་ཚེས་པ་ཉེར་གཅིག་ནས་ཉེར་བདུན་གྱི་བར་འགོ་ཁྲིད་དུ་ཟབ་སྦྱོང་གནང་གི་ཡོད་པ་དང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ནས། ཟབ་སྦྱོང་གི་དམིགས་ཡུལ་ནི་སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་ང་གསར་གཏོད་ཀྱི་རང་བཞིན་ལྡན་པ་གི་བྱེད་སྒོ་སྣ་ཚོགས་སྤེལ་ཐུབ་པ་དང། འགོ་ཁྲིད་ཀྱི་ནུས་པ་གོང་མཐོར་འགྲོ་བ། སློབ་ཕྲུག་གཞན་ཚོའི་བདེ་སྡུག་ལ་བསམ་ཤེས་ཐུབ་པ་སོགས་ཀྱི་ཆེད་ཡིན་པར་འགྲེལ་བརྗོད་གནང་གི་འདུག། ཡང་ན་འགོ་ཁྲིད་བྱེད་པའི་སྐབས་སུ་གཅིག་ཕྲུ་གུ་ལ་བསམ་ཤེས་བྱེད་ཐུབ་ཡ་རེད་དང་ནང་བཞིན་གྱི་སོ་སོ་གི་འཇོན་ཐང་གི་ཐོག་ནས་སློབ་གྲྭའི་ནང་ལོགས་ལ་བྱེད་སྒོ་སྣ་ཚོགས་སྤེལ་ཐུབ་ཡ་དང་བྱེད་སྒོ་སྤེལ་བའི་སྐབས་སུ་ཡིན་ན་ཡང་གཅིག་ནམ་རྒྱུན་དང་མ་འདྲ་བ་ཡང་གཅིག་གསར་གཏོད་ཀྱི་རྣམ་པའི་ཐོག་ནས་སྤེལ་ཐུབ་ཡ་དེ་འདྲའི་གྱི་ད་གཅིག་ནུས་པ་གོང་མཐོར་གཏོང་ཐུབ་ཡ་ལ་ང་ཚོས་འབད་བརྩོན་ཞུ་གི་ཡོད་རེད་དེ་ནས་ཁོ་རང་ཚོ་སློབ་གྲྭའི་ནང་ལ་ཕེབས་པའི་སྐབས་སུ་དེ་ནས་ག་རེ་སློབ་སྦྱོང་བྱས་པ་དེ་སློབ་གྲྭ་ནང་ཕར་ཕེབས་རྗེས་ཡང་སློབ་ཕྲུག་གཞན་པ་ལ་གོ་རྟོགས་སྤེལ་ཡས་དང་ཡང་ལས་རིམ་སྤེལ་ཡས་དེ་འདྲ་ཅིག་གནང་ཐུབ་ཡས་ཅིག་ང་ཚོ་ད་རེ་བ་འདྲ་བ་ཞིག་འདི་སུ་ཞུ་གི་ཡོད།
གཟབ་སྦྱོང་དེར་སམ་བྷོ་ཊ་གི་ཁྱབ་ཁོངས་དང་རྡ་རམ་ས་ལ་བོད་ཁྱིམ་གྱི་ཁྱབ་ཁོངས། མ་སུ་རི་བོད་ཁྱིམ་དང་བལ་པོ་ནང་གི་རྣམ་རྒྱལ་མཐོ་སློབ་དང་སྤོག་ར་གཏན་སློབ་བཅས་ནས་སློབ་ཕྲུག་གི་རྒན་བདག་རྣམ་པ་ཆེད་དུ་བཅར་ཡོད་པས། སམ་བྷོ་ཊ་ཧར་བ་པུར་སློབ་གྲྭ་གི་རྒན་བདག་བསྟན་འཛིན་ཆོས་འཛོམས་ལགས་ནས།

སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་དང་ཉེར་གཅིག་ལོ་བཅས་སུ་རིམ་པར་སྲིད་སྐྱོང་གི་བྱ་དགའ་དང་དགའ་ལྡན་ཕོ་བྲང་གི་བྱ་དགའ་ལེན་མི་ཧ་ཅང་མང་པོ་བྱུང་ཡོད་ཅིང། འགོ་ཁྲིད་གཟབ་སྦྱོང་དེས་ཕན་ཚུན་འབྲེལ་ལམ་གྱི་སྦྱོང་བརྡར་ཡར་རྒྱས་སུ་འགྲོ་བ་དང། འགན་ལེན་དང་མཉམ་རུབ་ཀྱི་ལས་ཀ་བྱེད་སྟངས་བཅས་ལ་ཕན་ཐོགས་འབྱུང་གི་འདུག་ནའང། ང་རང་གི་བསམ་པར་གཟབ་སྦྱོང་འདིར་དགག་ཕྱོགས་དང་སྒྲུབ་ཕྱོགས་གཉིས་ཀ་གི་ཆ་ནས་བགྲོ་གླེང་གི་རྣམ་པ་དགོས་ངེས་ཅན་དུ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ང་རང་ཐོག་ནས་ད་ད་ད་འདི་ལ་འགོ་ཁྲིད་ཟབ་སྦྱོང་ནང་ལ་ད་འདི་ང་ཚོ་ད་འགྲོ་དུས་ལ་ན་ད་ང་ཚོ་བགྲོ་གླེང་འགྲོ། ད་ང་ཚོ་བརྗོད་གཞི་གཅིག་སྒང་ལ་ད་ང་ཚོ་དགག་ཕྱོགས་དང་སྒྲུབ་ཕྱོགས་ལ་ཡང་བགྲོ་བགྲོ་གླེང་འདི་ཨ་ནི་མི་འདུག་ད་བགྲོ་གླེང་འགྲོ་བ་ཅིག་ཡོད་ན་ཨ་ནི་ང་ཚོ་དཔེ་ཡག་པོ་བྱུང་ས་རེད་བསམ་གྱི་འདུག་ད། བལ་པོ་རྒྱལ་ཁབ་ནང་གི་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཟླ་བ་སྒྲོལ་མ་ལགས་ནས། མོ་རང་གཟབ་སྦྱོང་དུ་མ་ཟད་རྒྱ་གར་ནང་ང་ཐེངས་མ་དང་པོ་སླེབས་པ་ཡིན་པས། གཟབ་སྦྱོང་དུ་ཧ་མ་གོ་བ་གི་གནས་ཚུལ་ཕན་ཐོགས་ཅན་མང་བོ་ཤེས་ཐུབ་པ་དང། ལྷག་པར་ཕྲུ་གུ་ཚོའི་ནང་མྱོས་རྫས་སྤྱོད་པ་ལྟ་བུ་གི་དཀའ་ངལ་གྱི་རིགས་བྱུང་ན། བྲག་འཇིལ་དང་ཉེས་རྡུང་སོགས་མི་བྱེད་པར་འཚེ་བ་མེད་པ་གི་ལམ་ནས་འབྲེལ་བ་གནང་སྟེ། དཀའ་ངལ་སེལ་ཐབས་དང་ཕྲུ་གུའི་དཀའ་ངལ་རྒྱུས་ལོན་གྱི་ཐབས་ལམ་སོགས་བསླབས་བྱུང་བ་ཕན་ཐོགས་ཆེན་པོ་དང། ང་ཚོའི་སློབ་གྲྭར་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་བོད་ཀྱི་སྐད་ཡིག་ངེས་པར་ཤེས་དགོས་པ་བཞིན། ང་རང་གི་དམིགས་ཡུལ་ཀྱང་མ་འོངས་པར་བོད་གཞུང་ལ་གང་ཐུབ་རོགས་པ་བྱེད་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་ཚོ་སློབ་གྲྭ་ལ་ད་བོད་སྐད་ཡིན་གཅིག་མིན་གཅིག་ཤེས་དགོས་རེད་ད། ད་དེ་ན་ང་ང་རང་གི་དཔེ་བྱ་བ་ཡིན་ན་ད་རྗེས་མ་ཆེན་པོ་ཆེ་ར་ར་སོ་སོ་ད་ཆེན་པོ་ཆེ་དམིགས་ཡུལ་འགྲོ་ཡོད་ན་ད་ད་བོད་ཀྱི་སྒང་ལ་བོད་ཀྱི་གཞུང་ལ་དེ་རོགས་པ་བྱས་ཡོད་ར་དེ་རང་རེད་དམིགས་ཡུལ་དེ་དེ་རང་རེད། ཤེས་རིག་ལས་ཁུངས་ནས་རྒན་བདག་རྣམ་པར་ཕུལ་བཞིན་པ་གི་ཉི་མ་བདུན་གི་གཟབ་སྦྱོང་དེར། འགོ་ཁྲིད་ལ་དགོས་མཁོ་ཆེ་བ་གི་བརྗོད་གཞི་ཁག་དང་འགོ་ཁྲིད་གི་འཇོན་ཐང་དང་འབྲེལ་བ་གི་འབྲེལ་ལམ་དང་གསར་གཏོད་གི་ཐབས་ལམ། དམངས་གཙོའི་འཕེལ་རིམ་དང་དབུ་མའི་ལམ་ཕོ་མོ་འདྲ་མཉམ། དྲ་རྒྱ་དང་འབྲེལ་བ་གི་ཉེན་སྲུང་གི་རིགས་དང་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་ངོ་སྤྲོད། བོད་མིའི་ཁྲི་ལ་གོང་ས་མཆོག་གི་ཡིག་ཚགས་ཁང་དུ་གཟིགས་སྐོར་སོགས་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
ཐེངས་འདིའི་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་ཚོང་ལས་གཉེར་མཁན་བོད་རིགས་ན་གཞོན་རབ་བརྟན་ལགས་དང་ལྷན་དུ་བོད་རིགས་གཞོན་སྐྱེས་ཚོས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང།

ལས་ཆགས་ཡོད་དུས་དེ་ལས་ལིས་ཤིག་ཉུང་ཉུང་དུ་ཆགས་ཡོད་རེད་ད་ཡིན་པས་ན་ད་སྒམ་རུ་དེ་རྡ་རམ་ས་ལ་ལ་ནི་ས་ཆ་ཡང་གལ་ཆེ་བ་ཆགས་དེ་བར་བོད་པ་མང་ངེས་ཡོད་རེད་བ་ད་དེ་ལ་ཁྱེད་རང་གི་ད་ལྟ་ད་བ་ར་ཀོ། Cafe། ཨན་ཚིག་ཇ་ཁང་ལ་ནི་ད་ཁྱེད་རང་གི་དེ་ཅིག་བཙུགས་ཡོད་རེད་བ། དེ་ཐོག་མ་ས་ཆ་དེ་རང་ལ་བཙུགས་ཡས་ཀྱི་དམིགས་ཡུལ་རེད་དེ་ལ་བཙུགས་དགོས་ཡ་རྒྱུ་མཚན་རོ་ཞིག་ག་བ་སྲིད་ཡིན་ན། དེ་ད་ང་ང་དང་པོ་ཟ་ཁང་ཇ་ཁང་འདྲ་བོ་བཙུགས་དུས་ཉམས་མྱོང་སུ་ཁེལ་ཡོད་མ་རེད། ཨ་ཉམས་མྱོང་སུ་ཁེལ་མེད་དུས་ཐོག་མ་དང་པོ་ན་ཡང་མེག་ལོར་འདྲ་བོ་ཡག་རེད་དེར་ས་ཆ་དེ་དེ་གྱི་ཆེ་ས་འདྲ་བོ་བཙུགས་ན་གོང་ཆེན་པོ་ཞེ་པོ་རེད་འདུག་ཁང་གླ་དེ་ཚོ་ཡོད་ར། ཨ་དང་པོ་ཉམས་མྱོང་བཟོ་ཡག་ཁེལ་ད་འདི་ཡི་ས་ཆ་དེ་སྒམ་རུ་ཡི་སྟེ་མ་ས་ཁུག་གི་ནང་ན་མ་གྱི་བཙུགས་ཁེལ་ན་ལོ་གཅིག་གཉིས་དུ་འདི་ནས་བཙུགས་ཨ་འདི་ནས་ཉམས་མྱོང་གྱི་བསགས་གཅིག་བྱས་ན་ཡང་ལིང་འགྲོ་ཡག་པོ་བྱུང་སྲིད་པ་ར་གཅིག་བྱས་ན་མ་ད་གྱི།

དེ་ད་ང་ཚོ་སྒམ་རུ་གྱི་དཀྱིལ་དེ་ལ་འདུག་སེ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ད་དེ་ད་ནང་ལོགས་ལ་ཁང་པ་གཉིས་འདུག་སེ་ཡོད་རེད་ཨ་ནི་གཅིག་ད་གཅིག་བསྡད་སའི་རྐུབ་སྟེགས་ཡིན་པའི་ནས་རེད་ཅོག་ཙེ་དེ་ཚོ་ཡིན་པའི་ན་ཤིང་དང་ཤེལ་སྒོ་བྱས་ཨ་ནི་ཡང་གཅིག་འདུག་སེ་རང་གཅིག་ཤིང་ཁུར་ཤིང་བྱས་ཨ་ནི་གྱང་དེ་ཚོ་སྒང་ད་རི་མོ་དང་དེ་འདྲས་ཅིག་ག་ལོ་རེད་འགྲེམ་སྤེལ་བྱས་ནས་འདུག་སེ་ཡོད་རེད་ཕྱི་དེ་ལ་ཡང་བཞུགས་ས་འདུག་སེ་ཡོད་རེད་ད་རྣམ་པ་ཚོ་ཁ་ཤས་ཕེབས་མྱོང་ཡོད་ཀྱི་རེད་ཨ་ནི།

ད་སྒམ་རུར་བཙུགས་དགོས་དམིགས་ཡུལ་དེ། ཉམས་མྱོང་བསགས། ཉམས་མྱོང་བསགས། དེ་ལ་དཔག་པའི་ད་རྗེས་མ་ལས་དོན་ཆེན་པོ་ཅིག་ག་འདྲས་བྱེད་དགོས་ཀྱི་འདུག་ཉམས་མྱོང་གི་ཐོག་ནས་ད་ཅིག་མདུན་བགྲོད་དེ་དཔེ་གལ་ཆེན་པོ་ཆགས་ཀྱི་རེད་བ། ད་ཁྱེད་རང་གཞོན་སྐྱེས་ཆགས་བསྡད་ཡོད་རེད་ང་ཚོ་སྤྱི་ཚོགས་ནང་གཞོན་སྐྱེས་ལས་མེད་མང་པོ་ཞེ་པོ་ཅིག་ཡོད་རེད། མང་པོ་ཅིག་གི་བསམ་བློ་དེ་འདྲས་འཁོར་གྱི་འདུག་བ། ལས་ཀ་ལས་དུས་ཐོག་མ་ཉིད་ནས་ཁོ་རང་དམིགས་ཡུལ་ཆེན་པོ་ཞེ་པོ་ཅིག་ར་ནི་ལས་ཀ་གྱི་དཔེ་ན་ཅིག་གླ་ཡིན་པའི་ནས་མཐོ་པོ་ཞེ་པོ་ཅིག་ལ། སོ་སོའི་ངོས་ནས་ད་ཅིག་ག་ལོ་རེད།

ཆུང་ས་ནས་ཡར་འགོ་བཙུགས་ཡ་ཇོ་ར། དེ་ཡིས་དཔེ་གལ་ཆེན་པོ་ཆགས་ཡོད་དེ་དང་ད་ཅིག་ད་ལྟ་དཀོན་མཆོག་རབ་བརྟན་ལགས་ཀྱིས་ད་ལྟ་དེ་ད་བ་ར་ཀོ་ཚིག་ཇ་ཁང་དེ་འགོ་བཙུགས་ཡ་དེ་གི་དམིགས་ཡུལ་ཁོ་རང་ད་ཉམས་མྱོང་བསགས་ནས་དང་པོ་ཆུང་ས་ཅིག་ནས་འགོ་བཙུགས། ར་དེ་ནས་རིམ་པས་རིམ་པས་ཡར་ཅིག་འགྲོ་ཡ་གི་ནས་བསམ་བློ་དེ་ཤུགས་ཆེན་པོ་ཡོད་རེད་གསུངས་སོང་ང་ད་ངས་དྲི་བ་གཉིས་པ་དེ། ཁྱེད་རང་གིས་ད་ནི་ཚིག་ཇ་ཁང་བཙུགས་ཡའི་དམིགས་ཡུལ་ཁོ་རང་སོ་སོ་དཔེ་ན་རྐང་པའི་སྒང་ན་ལང་ཡ་ཅིག་རེད་ར་བ་སུ་སོ་སོ་གི་ཚོང་ལས་ཞིག་གཉེར་དགོས་ཡོད་རེད།

སོ་སོའི་གཞོན་སྐྱེས་སུ་ཡིན་ན་ཡང་དང་པོ་དམིགས་ཡུལ་ཅིག་དགོས་ཡ་དེ་གལ་ཆེན་པོ་རེད་བ་མི་ཚེ་མི་ཚེ་གཅིག་ནང་ན་ན་དམིགས་ཡུལ་གཅིག་འཛིན་དགོས་ཡ་དེ་གལ་ཆེན་པོ་རེད་བ་དམིགས་ཡུལ་གཅིག་དམིགས་ཡུལ་ག་རེ་ཡིན་ན་འགྲོ་ཡི་ཡོད་དང་སོ་སོ་ཁ་ཤས་ནི་ཨ་ནི་ཅི་ད་ཅི་ཚོང་པ་བྱེད་སྙིང་འདོད་ཡོད་ཁ་ཤས་ནི་རྩོམ་པ་པོ་བྱེད་ཁ་ཤས་སྒྱུ་རྩལ་བ་ཁ་ཤས་ཡང་ཅི

ཅིག་ཀ་ལོར་ཚིག་བསྡད་ཡག་གི་དེ་འདྲའི་སྒྲ་ཞིག་གོ་གི་ཡོད་ཀྱི་རེད་དེ་ད་ལྟ་དཀོན་མཆོག་རབ་བརྟན་ལགས་ཁོ་རང་ཚོ་གི་ཚིག་ཇ་ཁང་གི་ཐབ་ཚང་ནང་ལོགས་ལ་ད་ནི་ད་ཞལ་ལག་རེད་ད་ནི་ཞིང་གི་གཡང་ཅིག་ད་མངར་ཟས་རེད་དེ་ཚོ་ད་བཟོས་བཞིན་པའི་གི་ད་ནི་གནས་སྟངས་ཆགས་བསྡད་གི་འདུག་ཨ་ནེ་ད་དཀོན་མཆོག་རབ་བརྟན་ལགས་ད་ལྟ་དེ་བཙུགས་ནི་ད་རྒྱུན་རིང་པོ་ཞེ་པོ་འགྲོ་གི་ཡོད་མ་རེད་ཡིན་པས་ན་ད་ང་ཚོ་དུས་རྒྱུན་ཕར་ཚུར་ཅིག་འགྲོ་བའི་སྐབས་སུ་ཨ་ནེ་ག་དུས་ཡིན་པས་ནས

དེ་འདྲའི་བྱེད་མཁན་མང་པོ་འདུག་ད་ཤི་འོ་ད་སྤྱིར་བཏང་ཆོས་ལུགས་དེ་ཉིད་ད་ཏེས་ད་ཁབ་ཁབ་ད་འདྲ་བོ་བྱས་ཡང་སྤྱིར་བཏང་ཁ་ཧྥེ་ལབ་དུས་ཡང་ཏེས་ལྷོད་ལྷོད་སྡོད་ས་འདྲ་བོ་རེད་ད། དེ་ཡིན་དུས་ད་ཆི་ཁྱད་པར་ཞེ་བོ་ད་འཐོག་ཚོར་མ་སོང་ངེས་ཡོད་ར། དེའི་ཡོང་མཁན་གམ་རུ་དེ་ཡིན་ཡོང་ན་ཡང། གཅིག་ཏུ་གར་འདུག་ལབ་ན། ཏེས་སྒྱུ་རྩལ་བ་དང་ཡང་ན་རྩོམ་པ་པོ་དང་ད་ཅིག་ལས་ཀ་བྱེད་རིགས་ནས་ཡོད་ར་ཨ་ནི་ཅིག་གློག་བརྙན་བཟོ་མཁན་རེད་ཨ་དེ་འདྲ་མང་པོ་གམ་རུ་ཡེ་ཡོང་འདོད་ན་འདུག་ཨ་དེ་ཡིན་དུས་ཁོ་ན་ཚོ་མང་ཡང་མང་ཆེ་ཞུ་ཅི་ད་ལས་ཀ་འདྲ་བོ་བྱས་ཨ་ནི་དབྱིན་ཇི་དང་ད་ཕྱི་ལོགས་ནས་ཡོང་མཁན་ཕྱི་རྒྱལ་བ་ཚོ་ཁྱད་པར་ཤོས་འདྲ་བོ་མེད་རྒྱུ་ཡོད་ར་ཁོ་རང་ཚོ་ད་ལྟ་གཞོན་སྐྱེས་དེ་ཚོ

ད་ག་ལ་བའི་འདི་ནོ་ལ། ད་ཕྱི་ཤུགས་ཀྱི་གར་བྱུང་སོང་ལ་ཡོད་ར། ཐུབ་བྱ་ཐུབ་བྱ། ཐུབ་བྱ་ཕྱི་ཤུགས་ཀྱི་གར་བྱུང་ལ་ནི། ཨ་དཀའ་ལས་བརྒྱབ་ཀྱི་ན། ས་ཆ་གཞན་པ་ཀྱི་ད་རྗེས་ལ་མེག་ལོར་འདྲ་བོ་དེ་འདྲའི་ད་ཡང་ས་ཆ་གཞན་པ། མེག་ལོ་ཡིན་དགོས་མ་རེད། ཡང་ས་ཆ་གྲོང་ཁྱེར་ག་བ་འདྲ་ཅིག་ཡིན་ན་ཡང། ཨ་ནི་དཀའ་ལས་བརྒྱབ་ཀྱི་ན། ཅིག་འབྱུང་ས་རེད་བསམ་ཡག་ཅིག་ཡོད་ར། ཨོ་དེ་ཡོད་ད།

ཐུ་བས་མི་མང་པོ་གཡོག་རེད་ལ། ད་ད་འདི་ཁྱེད་རང་གིས་གསུངས་པ་དག་རང་རེད་ད། དེ་ནས་ད་ད་ཆུང་ས་དེ་ནས་ཉམས་མྱོང་ཅིག་བསགས། དེ་གིས་སོ་སོ་ལ་གདེང་ཚོད་དེ་ག་རེ་བྱུང་ཞེ་ན། ད་མ་འོངས་པ་ཆེན་པོ་ཞིག་བཙུགས་པའི་ནས། རེད་བ་ས་ཆ་ཅིག་གྲོང་ཁྱེར་ཡིན་པའི་ནས་རེད་ད། ཅིག་མི་མང་པོ་ཡོད་ས་ཅིག་ལ་ཡིན་པའི་ནས་རེད། ཚོང་ཡག་པོ་རྒྱུགས་ས་ཅིག་ལ་བཙུགས་པའི་ནས། ཉམས་མྱོང་དེ་ཡོད་རེད་བ། ཐོག་མར་ད་དཀའ་ལས་ཞིག་རྒྱག་ཚར་རེད་བ། དེ་གི་ཐོག་ནས་རྗེས་མ་དེ་ལ་ཕན་ཤུགས་ཤིག་ཐུག་རེད་བ། རེད་བ། ད་ངས་དྲི་བ་གཞན་ཅིག་དེ་ག་རེ་ཡིན་ལབ་ན།

དེབ་ཅིག་སྒྱུར་ཡག་གི་གོང་ས་སྐུ་ཕྲེང་བཅུ་གསུམ་པའི་རྣམ་ཐར་གྱི་དབྱིན་ཇིའི་ནང་གྱི་མདོ Charles Bell གྱིས་བྲིས་སྐད། དེ་ངས་ད་ག་ཇི་ལྟར་སྒྱུར་ཡག་གི་བསམ་བློ་གྱི་གཏོང་རེད། ཡིན་ན་ཡང་ད་དེ་ད་བྱུང་མ་སོང་ད་ད་ལྟ་དུས་ཚོད་འདང་གི་མི་འདུག།

མངའ་སྡེ་གཞན་པ་ནས་ཕེབས་པའི་བོད་པ་ཞིག་གལ་སྲིད་སྦ་ར་ཀོ་འཚིག་ཇ་ཁང་ནང་དུ་ཡོང་གི་འདོད་པ་ཡོད་པས་ན། སྦ་ར་ཀོ་འཚིག་ཇ་ཁང་གི་ངོས་ནས་ཁོ་རང་ཚོ་ལ་ཡང་འཚིག་ཇ་ཁང་གཞན་པ་དང་མ་འདྲ་བར་དམིགས་བསལ་དང་མངར་ཟས་ཡིན་པའི་ནས་རེད་རེད་བ། ནི་འཐུང་བྱ་ཡིན་པའི་ནས་རེད་ཨ་ནི། ཟས་རིགས་ཡིན་པའི་ནས་རེད་ད་ཞལ་ལག་གི་ཚོ་དམིགས་བསལ་འདྲ་བོ་ཅིག་ཁོ་རང་ཚོ་ལ་ག་རེ་འདྲ་བོ་ཅིག་རྣམ་པ་ཚོའི་ངོས་ནས་ཅིག་དེ་བསྐྲུན་ཐུབ་ཀྱི་ཡོད་ན་ཁོང་ཚོ་ལ།

གཅིག་དུས་ཚོད་འདོགས་པས་ན་དྷ་རམ་ས་ལ་འདྲ་བོ་ཡིན་པས་ན་ད་ཅིག་ཡུལ་སྐོར་སྤྲོ་འཆམ་པ་ཕེབས་ཡག་གི་དུས་ཚོད་དེ་དབྱར་ཁ་བྱས་དགུན་ཁ་གཉིས་ཆགས་འགྲོ་འོ་དོ། གནམ་གཤིས་ད་ཅིག་སྐྱིད་པོ་བྱས་མི་མང་པོ་ཞེ་པོ་ཅིག་ཡོང་གོ་ར། རྣམ་པ་ཚོའི་འཚིག་ཇ་ཁང་དེ་ལ་ཡང་ཅིག་དེ་མི་ཡོང་མཁན་འཇོག་ར་དེ་དུས་ཚོད་མང་ཤོས་འདི་མི་མང་ཤོས་འདི་ག་དུས་ཡོང་གི་ཡོད་ན་དུས་ཚོད་འདྲ་བོ་འཇོག་ར་དེ། ད་ང་ཚོ། ནམ་དུས་ཡི་ཁྱད་པར་ཞེ་བོ་ད་ཧ་གོ་མ་སོང་ག་ཅིག་ན་ང་ཚོ་ཡི་ཡོང་མཁན་མང་ཆེ་ཡོད་ད་གམ་རུ་ནང་ལ་ཡོད་པའི་མི་མང་རང་རེད་ད་ཅིག་ཡུལ་སྐོར་སྤྲོ་འཆམ་ཡོང་མཁན་ཅིག་ཡོད་མ་རེད་དེ་ཅིག་ད་ང་ཚོ་ཉི་མ་གཅིག་གི་ནང་ནས་ཡོང་ཡ་དུས་ཚོད་ད་ད་ཡ་ཆུ་ཚོད་ལྔ་པའི་རྗེས་ལ་རེད་ད་དེ་ཡི་བུད་མེད་སྒྲིག་འཛུགས་དང་ད་མ་ཡིན་པའི་ཚོགས་པ་ཁག་ཡིན་དེ་ལས་ཁུངས་གྲོལ་ཚར་ར་ལས་ཁུངས་གྲོལ་ཚར་དུས་ཆུ་ཚོད་ལྔ་བའི་རྗེས་ལ་མང་ཆེ་ཡོང་གི་འདུག་ར། ཞོགས་ཀས་ནི་ད་ང་ཚོའི་ཆུ་ཚོད་དགུ་པ་ནས་འགོ་བཙུགས་དུས་ད་ནི་ད་ལས་ཁུངས་འགྲོ་མཁན་ཚང་མ་ད་འགྲོ་ཚར་ར། ཞོགས་ཀས་ནི་དེ་འདྲ་ཞེ་པོ་མི་འདུག། མང་ཆེ་ཤོས་ད་ཆུ་ཚོད་ལྔ་པའི་རྗེས་ལ་དགའ་བོ་རེ་ཡོང་མཁན་ཚང་མ་ཡོད་ར། ང་ཚོ་ཡོང་ན། ནམ་དུས་ད་ད་ལྟ

ཨ་ནི། ད་ག་ནང་བཞིན་གྱི་ཡང་ཅིག་དེ་འདྲའི་དཔེར་ན་ཚོང་ལས་ཅིག་གཉེར་བའི་སྐབས་སུ་ངང་རྒྱུད་རིང་པོ་དགོས་པའི་གལ་ཆེན་སྐོར་རེད་དོ། ཉི་མ་གཅིག་ལ་ཚོང་མེད་པས་ནི་ཚོང་མི་འདུག་བསམ་བྱས་ཡང་ཅིག་སློབ་མ་གཅིག་ག་ལ་སུས་སློབ་མ་ཞུ་མེད་ཞོར་ར། ཡང་ཉི་མ་བཞི་ལྔ་སུ་ཡག་པོ་རྒྱུགས། བྱས་ན་ཡང་སོ་སོ་ཞུ་ཅིག་ག་དཔེ་ཡག་པོ་རྒྱུགས་བསམ་ནས་ཡང་བྱས་ན་ཡང་ཡོང་གི་མི་འདུག་ཨ། ངང་རྒྱུད་རིང་པོ་ཅིག་དེ་དགོས་གི་འདུག་ཨ། ད་དེ་གས་ཚང་མ་ད་ནི་ཁྱེད་རང་གིས་ད་བཀའ་མོལ་གནང་པའི་གི་བརྒྱུད་རིམ་ནང་བལྟས་པས་ནི་ད་ཅིག་གཞོན་སྐྱེས་ཅིག་ང་ཚོའི་ད་ཅིག་རླུང་འཕྲིན་གསན་མཁན་ཁོ་རང་ཚོའི་མི་ནི་དེ་བསླབ་བྱ་དེ་ལེན་ཡ་དགོས་ཏེ།

ངའི་མི་ཚེའི་ནང་ལོགས་ནས་དེ་སྔ་གོ་སྐབས་དེ་འདྲས་ཅིག་ཡོད་འདི་ཤོར་སོང་དེ་ལ་གནོང་འགྱོད་ཡོད་དེ་ལ་འགྱོད་པ་ཡོད་ལབ་ཆོག་ར། དེ་འདྲས་ཀྱི་ཅིག་ཀྱང་འདི་ཡོད་ན་ཚོར་བ་རོལ་ཅིག་ར་བསམ་ཚུལ་ག་རེ་ཡོད་འདི་གང།
ད་ངས་ད་གི་ད་ལྟ་བར་དུ་ཡང་ཅིག་ད་ལྟ་ཅིག་ཤོར་མ་ཐག་ཅིག་ཡོད་ར། ངས་ཡིན་འདིའི་ནང་ལ་ཡང་ཅིག་རྒྱ་གར་འདིའི་ནང་ལ་ད་ཅིག

ཨང། དེ་ངས་དེ་ལ་ཅི་རོགས་རམ་འདྲ་བོ་བྱེད་ཡ་མ་ཐུབ། ངས་ཡང་ཞེའུ་སྦྱོང་གི་ཡོད་མ་རེད་འདི་ནང་ཡོད་ར། ད་ལྟ་ཡང་ད་ལྟ་བར་དུ་ཡང་ངས་ཅི་ད་སྤྱི་སྟོང་ངས་ཅི་ད་རོགས་པ་ད་བྱེད་ཀྱི་ཡོད་ར་ད་ཡིན་ན་ཡང་གཙོ་བོ་ད་དཀའ་ལས་རྒྱག་འདི་ནང་ན་ཅི་ད་པ་ལགས་སོགས་ཚང་མ་དཀའ་ལས་རྒྱག་ངས་ང་ཚོ་ཐོག་མ་དང་པོ།

ཁ་ལག་དེ་ཚོ་ཡང་རྟག་པར་སྤྲད་མ་མཐོང་འགྲོ། ཡང་མཚམས་སུ་དུས་ཚོད་མང་པོ་འགོར། ད་ད་དུང་ཡང་ང་ཚོའི་ལམ་ཀ་ཡག་པོ་ཆགས་ཡོད་མ་རེད་ཡིན་ན་ཡང། ད་ཁོ་ཚོ་ཚང་མའི་བསམ་ཤེས་དཔེ་ཡག་པོ་བྱས་མཚམས་སུ། སྡེར་སྡེར་མ་དང་ཕོར་པ་དེ་ཚོ་ཡ་སྐྱེ་ག་དང་མཚམས་སུ་ཡང་ད་ཁོ་ཚོ་གོ་དགོས་ཡ་ད་དེ་ཚོས་ང་ཚོ་ད་བར་དུ། དངོས་གནས་ཀྱི་ཅིག་གསོན་ཤུགས་བྱས་མུ་མཐུད་འགྲོ་དགོས་ཡ་ད། མི་མང་དེ་གམ་རུ་ནང་ནས་བསྡད་དེ་འགས་དུ་སོང།

ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་མཚུངས་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གལ་ཆེའི་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན།

ནས་ནང་དྲག་པོའི་ནང་ལྷུང་ནས་གནས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པས་བཏོན་པའི་སྙན་ཐོའི་ནང་འཁོད་འདུག། མ་ཡ་མ་རམ་འབར་མའི་ནང་གི་རོ་ཧིན་ཇཱ་གྲངས་ཉུང་མི་རིགས་རྣམས་མི་ཚེའི་གནས་ཚུལ་བདེ་པོ་ཞིག་ཡོང་རྒྱུའི་རེ་བས་ཁྱིམ་མཚེས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་མཁན་བཙན་ཁྲིད་བྱེད་པ་དང་བཀྲེས་ལྟོགས་སོགས་ཀྱི་དཀའ་ངལ་ནང་ལྷུང་ཡོད་པ་རེད་འདུག། ཉི་ཧོང་གི་བློན་ཆེན་ལྷན་ཚོགས་ནས་དམག་དོན་སྔོན་རྩིས་བརྒྱ་ཆ་བཅུ་དྲུག་སྤར་ཆ་གནང་རྒྱུར་མོས་མཐུན་གནང་ཡོད་པ་དང། ལོ་རྗེས་མ་ནས་བཟུང་ཉི་ཧོང་གིས་དམག་ཆེན་གཉིས་པའི་རྗེས་སུ་བཀག་འགོག་གནང་བའི་ཚབས་ཆེའི་གོ་མཚོན་ཉོ་ཚོང་བྱ་རྒྱུ་ལྷོད་དུ་བཏང་ནས་ཉི་ཧོང་རང་ཉིད་སྲུང་སྐྱོབ་ཞེས་པའི་རྩ་འཛིན་ལ་འགྱུར་བ་བཏང་ནས་རྒྱ་ནག་དང་བྱང་ཀོ་རི་ཡ་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་དེ་འདྲ་འགྲེམས་འཇོག་བྱ་རྒྱུ་ཡིན་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང།